སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། འདི་ནི་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅོ་བརྒྱད་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་གཉིས་གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ཟླ་ལི་རན་གྷ་ཇོང་སན་ཞོ་རྒྱན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སྤྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཉིན་གསུམ་གྱི་རིང་ལ། གསུང་ཆོས་སྩལ་གནང་མཛད་རྒྱུའི་ཐོག་མའི་མཛད་འཆར་ལ་འགྱུར་བ་ཕྱིན་པའི་དམིགས་བསལ་གསལ་བསྒྲགས་གནང་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ཆེད་སྒྲིག་གི་ལེ་ཚན་དང། སློབ་སྦྱོང་གི་ད་འཇུ་དོགས་ཟ་བར་བ་གང་འདྲ་བསམ་བློ་བཏང་ཕྱོགས་དེ་ལ་བརྟེན་ཏེ།
མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་བཅས། དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སྤྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་གྱི་རིང་ལ་ཐའེ་ཝན་རྒྱལ་སྤྱིའི་བོད་ཀྱི་ནང་བསྟན་མཐུན་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པའི་གསུང་ཆོས་སྩལ་གནང་མཛད་རྒྱུའི་ཐོག་མའི་མཛད་འཆར་ལ་འགྱུར་བ་ཕྱིན་པའི་དམིགས་བསལ་གསལ་བསྒྲགས་ཤིག་དགའ་ལྡན་ཕོ་བྲང་ཡིག་ཚང་ནས་གནང་གདའ། གསལ་བསྒྲགས་དེའི་ནང་ད་ལན་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་མགུལ་ཆམ་བཞེས་པའི་རྐྱེན་གྱིས་སྐུའི་བླ་སྨན་པ་རྣམས་ནས་གོང་ས་མཆོག་སྐུ་ངལ་གསོ་གལ་ཆེ་བའི་དགོངས་འཆར་དང་གསོལ་འདེབས་ནན་པོ་ཞུས་ཡོད་པ་དང་དགའ་ལྡན་ཕོ་བྲང་ཡིག་ཚང་ནས་ཀྱང་སྐུའི་བླ་སྨན་པ་རྣམས་ཀྱི་རེ་འདུན་དང་སྐུ་ངལ་གསོ་གལ་ཆེ་བའི་གསོལ་འདེབས་ནན་གྱིས་ཞུས་པ་ལ་བཀའ་བཞེས་བཟང་པོ་སྤྱི་ཕེབས་བྱུང་བ་ལྟར་ད་ལན་ཐེ་ཝན་གསུང་ཆོས་ཉིན་དང་པོ་དང་གཉིས་པ་གཉིས་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་གནང་གཏན་འཁེལ་ཡོད་པ་ཀུན་གྱིས་ཐུགས་འཇགས་ཡོང་བའི་གསལ་བསྒྲགས་དགའ་ལྡན་ཕོ་བྲང་ཡིག་ཚང་གིས་གནང་གདའ། ཡང་བོད་ཀྱི་སྤྱི་དོན་སྒྲུབ་ཆེད་དང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་ཚེ་ཡུན་རིང་བརྟན་པའི་ཆེད་དུ་ནིའུ་ཡོག་ཏུ་ཉིན་གྲངས་ལྔའི་རིང་དུ་མ་ཧཱ་གུ་རུའི་འབུམ་ཚོགས་བསྐོང་ཚོགས་གནང་ཡོད་པའི་སྐོར་ས་གནས་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་གདའ། དེ་ཡང་ཨ་རིའི་ནིའུ་ཡོག་ཏུ་ཡོད་པའི་གནས་ཆུང་ཆོས་ཚོགས་ཀྱིས་གོ་བསྒྲིགས་ཞུས་ཏེ་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་བདུན་ནས་བཅུ་པའི་ཚེས་གཅིག་བར་ཉིན་གྲངས་ལྔའི་རིང་དུ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་མ་ཧཱ་གུ་རུའི་འབུམ་ཚོགས་བསྐོང་ཚོགས་གནང་ནས། འཛམ་གླིང་སྤྱི་ཡོངས་ཀྱི་ནད་གདོན་དམག་འཁྲུག་ཞི་ཞིང་ལྷག་དོན་བོད་ཀྱི་རྒྱལ་བསྟན་དར་ཞིང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་སྐུ་ཚེ་ཡུན་རིང་བརྟན་ཆེད་མ་ཧཱ་གུ་རུའི་འབུམ་ཚོགས་འཚོགས་ཡོད་པ་དེའི་སྐོར་གནས་ཆུང་གི་རྒན་ཡེ་ཤེས་ཐུབ་བསྟན་ལགས་ཀྱིས་ངོ་སྤྲོད་གནང་བའི་ནང་གནས་ཆུང་གྲྭ་ཚང་གིས་འདས་པའི་ལོ་ངོ་བཞི་ཡི་རིང་ནིའུ་ཡོག་ཏུ་མ་ཧཱ་གུ་རུའི་འབུམ་ཚོགས་འཚོགས་གནང་བཞིན་ཡོད་པ་བཞིན། ད་ཐེངས་ཚོགས་མགོན་དུ་མཆོག་སྤྲུལ་བསྟན་འཛིན་བློ་གསལ་རིན་པོ་ཆེ་ཕེབས་ནས་ཉིན་གྲངས་ལྔའི་རིང་དབུ་བཞུགས་གནང་ཡོད་པ་བཅས་འགྲེལ་བརྗོད་གནང་གདའ།
གུ་རུ་འབུམ་ཚོགས་ཀྱི་དབུ་བཞུགས་དེ་ལ་གྲྭ་ཚང་གི་མཆོག་སྤྲུལ་རིན་པོ་ཆེ་ཨེ་ནི་བསྟན་འཛིན་བློ་གསལ་རིན་པོ་ཆེ་གདན་འདྲེན་ཞུས་ཨེ་ནི་དེ་དང་མཉམ་དུ་གྲྭ་ཚང་གི་ཆོག་གྲྭ་གཞན་གསུམ་བཅས་ཨེ་ནི་གྲྭ་ཚང་ལ་ནས་ཕེབས་ན་སུ་དེ་དང་ཨེ་ནི་ཀཱ་ལི་ཕོར་ནི་ཡ་ནས་ཕེབས་ནས་ད་ནི་དབུ་མཛད་ལགས་སོ་ཞེས་གདན་འདྲེན་ཞུས་བྱས་འོ་གདན་འདྲེན་བྱས་ནས་ད་མང་གུ་རུ་འབུམ་ཚོགས་དེ་སྤྱི་ཟླ་དགུ་པའི་ཚེས་པ་ཉི་ཤུ་རྩ་བདུན་ནས་ཨེ་ནི་དབུ་བཙུགས་བྱས་ད་སྤྱི་ཟླ་བཅུ་པའི་ཚེས་གཅིག་བར་དུ་ཉི་མ་ལྔ་ཅིག་འོ་གཟའ་ལྷག་པ་ནས་གཟའ་ཉི་མ་བར་དུ་འདི་འདྲའི་བྱས་འཚོགས་ཡས་ཀྱི་དེ་ཡིན། ཡང་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ལྕམ་སྐུ Dianne Feinstein མཆོག་དགོངས་པ་རྫོགས་པ་ལ་ཨ་རིར་གནས་སྡོད་བོད་མིས་མྱ་ངན་དང་སྨོན་ལམ་གསུང་འདོན་གནང་བའི་གནས་ཚུལ་ཐོན་གདའ

ཁོང་སྐུ་ཚེ་མ་ཟིན་པའི་ཡིད་སྐྱོའི་གནས་ཚུལ་ཐོན་པ་ལ་བོད་མི་རྣམས་བློ་ཕམ་དང་འབྲེལ་རང་རང་སོ་སོའི་སྒེར་གྱི་སྤྱི་ཚོགས་དྲ་རྒྱ་རུ་རྣམ་པ་སྣ་ཚོགས་ཀྱི་ཐོག་ནས་ཁོང་ལ་མྱ་ངན་ཞུ་བཞིན་ཡོད་པ་དང། བྱང་ཨ་རིའི་སྐུ་ཚབ་དོན་གཅོད་ལས་ཁང་གིས་གནས་ཚུལ་བཏང་བ་ལ་གཞིགས་ན་བྱང་ཀ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པས་བོད་ཀྱི་གྲོགས་པོ་ཞིག་མེད་པར་གྱུར་བའི་ཡིད་སྐྱོའི་གནས་ཚུལ་ཐོན་མ་ཐག་གཟའ་པ་སངས་ཉིན་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་ལྕམ་སྐུ Dianne Feinstein མཆོག་གི་ཆེད་དུ་བོད་ལུགས་ཀྱི་ལམ་ནས་སྨོན་ལམ་གསུང་འདོན་གནང་སྟེ་དམ་པ་ཁོང་སྐུ་ཚེ་འཕེན་པ་རྫོགས་པར་མྱ་ངན་དང་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོ་མཚོན་པ་གནང་གདའ། དེ་བཞིན་ནེའུ་ཡོག་དང་ནེའུ་ཇར་སི་བོད་རིགས་སྤྱི་མཐུན་ཚོགས་པས་ཀྱང་གཟའ་ཉི་མའི་གུང་གསེང་དུས་ཚོད་དང་བསྟུན་ནས་ལྕམ་སྐུ་ཁོང་སྐུ་ཚེ་མ་ཟིན་པ་ལ་མྱ་ངན་དང་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོ་མཚོན་ཆེད་སྨོན་ལམ་གསུང་འདོན་གནང་རྒྱུ་ཡིན་པའི་གསལ་བསྒྲགས་གནང་གདའ། Dianne Feinstein མཆོག་གིས་སྤྱི་ལོ་ཉིས་སྟོང་བདུན་ལོའི་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་གོང་ས་མཆོག་ལ་འབུལ་རྒྱུའི་གྲོས་ཚོགས་གོང་མའི་གྲོས་འཆར་ལ་མཉམ་དུ་རྒྱབ་སྐྱོར་གནང་མི་ཞིག་ཡིན་པ་མ་ཚད་བོད་ཀྱི་ཐོག་ཏུ་ཨ་རི་གཞུང་ཐོག་མར་སྲིད་བྱུས་ཁྲིམས་ཡིག་ལའང་རྒྱབ་སྐྱོར་གནང་མི་ཞིག་ཀྱང་ཡིན་པ་རེད་གདའ།

བོད་མི་རྣམས་ནས་རྒྱ་ནག་གཞུང་ལ་འགོག་རྒོལ་བྱེད་མིའི་འཐབ་རྩོད་པ་ཡོངས་ལ་གདུང་སེམས་མཉམ་སྐྱེད་དང་རྒྱལ་སྤྱིའི་ལས་འགུལ་གྱི་ནང་མཉམ་ཞུགས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཉིན་མོ་སྲུང་བརྩི་ཞུས་པ་དང་ཆབས་ཅིག་རྒྱ་ནག་གཞུང་གིས་བོད་ནང་བོད་པའི་ཆོས་དང་རིག་གཞུང་མི་རིགས་བཅས་པ་རྩ་མེད་བཟོ་བའི་སྲིད་ཇུས་མཚམས་འཇོག་དགོས་པའི་དགོས་འདུན་སོགས་བཏོན་ཏེ་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་རེད།

རྣམ་པ་ཚོས་ད་ལྟ་གསན་བཞིན་པ་ཝ་ཤིན་ཊོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་ད་ནི་བོད་ཀྱི་གནའ་དེང་ཤེས་ཡོན་གྱི་འགྱུར་ལྡོག་དང་མ་འོངས་པར་འཕྲད་བཞིན་པའི་ཉེན་ཁ་ལ་གདོང་ལེན་མཛད་ཚུལ་སྐོར་ང་ཚོའི་གསར་འགོད་པ་ཆབ་མདོ་བློ་བཟང་ལགས་ཀྱིས་གནས་ཚུལ་རྩོམ་སྒྲིག་མཛད་པར་བསྐྱར་དུ་གསན་རོགས། ལོ་རྒྱུས་དུ་བོད་ཀྱི་ཆོས་དང་རིག་གཞུང་ལ་འགྱུར་ལྡོག་སྣ་མང་ཐེབས་མྱོང་ཡོད་ཅིང་ལྷག་པར་དུ་ད་ལྟའི་བོད་གཞིས་བྱེས་གཉིས་ཀར་བོད་པ་ནི་ཆེས་གྲངས་ཉུང་མི་རིགས་ལྟ་བུའི་གནས་བབ་འོག་བོད་རང་གི་སྐད་ཡིག་བཀོལ་སྤྱོད་བྱེད་སའི་ཁོར་ཡུག་ཆེས་ཉུང་ཉུང་ཆགས་ཏེ་བོད་ཀྱི་ཤེས་ཡོན་དང་སློབ་སྦྱོང་ལ་ཉམས་རྒུད་ཤུགས་ཆེན་འགྲོ་མུས་ཡིན་པ་རེད་འདུག་དེ་ཡང་བཀའ་བརྒྱུད་ནང་བསྟན་མཐོ་སློབ་ཀྱི་སློབ་སྤྱི་ཟུར་པ་མཁན་པོ་དཀོན་མཆོག་བཟང་པོ་ལགས་ནས་གནའ་དེང་བར་ཤེས་ཡོན་གྱི་འགྱུར་ལྡོག་ཤུགས་ཆེན་འགྲོ་བཞིན་པ་རྒྱུ་མཚན་གཉིས་ཀྱི་ཐོག་ནས་འགྲེལ་བརྗོད་གནང་དོན། ད་ད་ལྟ་གཙོ་བོ་འགྱུར་ལྡོག་ཟེར་བ་རོ་ད་དེ་ད་སྡེ་ཚན་འདྲ་བོ་ད་གཉིས་འདྲ་བོ་ཕྱེ་གི་ཡོད་ན་ཕལ་ཆེར་འགྲིག་མི་འགྲོ་བསམ་གི་འདུག་གཙོ་བོ་གཙོ་བོ་དེ་དེ་ནས

དེ་ནས་ད་འགྱུར་བ་གཅིག་དེ། ད་ང་ཚོ་ནམ་ཞར་རྒྱུན་དུ་མི་སོ་སོ་གིས་ཡང་གཅིག་ཁོ་ག་ལ་བོར་ད་སློབ་སྦྱོང་དེ་ལ་དེ་ཙམ་གཅིག་མེད་པ་བྱས་ནས། ཁ་ཕྱོགས་གཞན་དག་གི་ཐོག་ལ་ཡང་འགྲོ་ཡ་དེ་དམིགས་བསལ་གྱི་ཡང་དེ་ལྟར་འདུན་པ་ཟེར་ན་མི་འདུག་གང་ལྟར་དེའི་ཐོག་ལ་ཡང

བོད་པའི་སྤྱི་ཚོགས་ཁྲོད་ཤེས་ཡོན་གྱི་བསྟི་གནས་ལྟ་བུ་ནི་དགོན་པ་གྲྭ་ཚང་ཁག་དང་སློབ་གྲྭ་ཁག་ཆགས་ཀྱི་ཡོད་ཅིང་སློབ་གྲྭ་ཁག་གི་ནང་སློབ་གཉེར་བའི་གྲངས་འབོར་ཉུང་རུ་འགྲོ་བཞིན་པ་ཙམ་དུ་མ་ཟད་སློབ་གཉེར་བ་རྣམས་ཁྲོམ་རའི་དཔལ་ཡོན་ལ་མགོ་བོ་འཁོར་ཏེ་སྔོན་མ་ནང་བཞིན་སློབ་སྦྱོང་ལ་དོ་སྣང་དེ་ཙམ་ཡོང་གི་མེད་པར་ཉམས་རྒུད་འགྲོ་བཞིན་ཡོད་པ་རེད་འདུག།
དགོན་སྡེ་གྲྭ་ཚང་ལ་བསམ་བློ་བཏང་ནས་གི་ཞལ་གཅིག་དང། སྤྱི་བཏང་གི་དེ་ནས་ད་ཅི་ང་ཚོ་སློབ་གྲྭ་ཁག་ལ་བསམ་བློ་བཏང་ནས་ཨ་ནི་གི་ཞལ་གདང་ཟེར་ཏེ།

ཨ་ནི། དེའི་ཐོག་ལ་ཅིག་ད་འཇུག་ཐུབ་ཡ་དེ་ཁག་པོ་ཞེ་དྲག་ཆགས་འདུག་ཟེར་དེ་དངོས་ཡོད་གནས་ཚུལ་འདྲ་བོ་ཅིག། དེའི་གོ་ད་ཁོར་ཡུག་གི་ཤུགས་རྐྱེན་ཟེར་ན་མི་འདུག་སྤྱི་ཚོགས་ཀྱི་ཤུགས་རྐྱེན་ཟེར་ན་མི་འདུག་ད་འདི་འདྲ་ཅིག་རེད་ཤག་བསམ་བསམ་འདྲ་བོ་དེ། ད་སྤྱི་ཡོངས་ཀྱི་སློབ་གྲྭ་ལ་བསམ་བཏང་བ་ཡིན་ན་དེ་བྱས། དེ་དང་ཕྱོགས་མཚུངས་དགོན་སྡེ་གྲྭ་ཚང་ཁག་གི་ནང་དུའང་དགེ་འདུན་པའི་གྲངས་འབོར་ཉུང་རུ་འགྲོ་བཞིན་ཡོད་པ་མ་ཟད་སློབ་སྦྱོང་ཐད་དོ་སྣང་དེ་ཙམ་མ་ཐོབ་པར་སྔར་དང་ད་ལྟའི་བར་གནམ་ས་ལྟ་བུའི་འགྱུར་ལྡོག་ཕྱིན་ཡོད་སྐོར་ཡང་གསུང་གི་འདུག།

ད་གཅིག་གོ་དཀའ་ངལ་དེ་འཕྲད་ཀྱི་ཡོད་རེད་དཀའ་ངལ་དེ་འཕྲད་དུས་ད་དཀའ་ངལ་དེ་ལ་ང་ཚོ་གདོང་ལེན་ག་འདྲ་བྱེད་དགོས་འདུག་ཟེར་དུས། ད་གནད་འགག་ཅིག་རེད་ཤག་ཕྱོགས་གཅིག་ནས་བསམ་བློ་བཏང་བ་ཡིན་ན་ང་ཚོའི་རིག་གཞུང་དེ་ད་དུང་མ་འོངས་པར་མུ་མཐུད་ནས་འདི་ཉར་ཐུབ་ཡ་དང་ཉར་ཚགས་ཡང་དག་པ་ཅིག་ཡོང་ཐུབ་ཡ་དེ་ངས་ད་ལྟ་འདི་འདྲ་ཅིག་མུ་མཐུད་ནས་འགྲོ་བ་ཡིན་ན། དངོས་གནས་ཅིག་ཉེན་ཁ་ཚ་བོ་བྱས་སྦད་དེ་རྩ་མེད་ཆགས་འགྲོ་ཡ་མི་ཡོང་བསམ་ནས་སེམས་འཚབ་དེ་རང་བཞིན་སླེབས་འདུག་ཤོད་ཡིན། དེས་ན་སློབ་གྲྭ་ཁག་དང་དགོན་སྡེ་ཁག་གི་ནང་བོད་པའི་སློབ་གཉེར་བ་ཡོད་མེད་ལ་མ་ལྟོས་པར་བོད་པའི་སྐད་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐུབ་པའི་ཆེད་བོད་དང་རིག་གཞུང་གཅིག་པ་ཡིན་པའི་མི་རིགས་ཚོས་མི་རིགས་གཞན་ལ་ཁྱབ་སྤེལ་བྱེད་ཐུབ་དགོས་པ་གལ་ཆེན་ཡིན་སྐོར་གསུངས་གནང་སོང། ད་ད་ལྟ་ཡོད་བཞིན་པ་དེའི་ཐོག་ལ་ད་ཤུགས་རྒྱག་དགོས་རེད་གསུང་མཁན་དེ་འདྲ་མང་པོ་འདུག་ག་ད་ད་ལྟ་གཞོན་སྐྱེས་ཡོད་བཞིན་པ་དེ་ཚོ་ལ་ང་ཚོ་བོད་མི་སུ་གར་ད་མཐུན་རྐྱེན་གར་རྒྱག་གོང་དེ་དགོས་རེད་གསུང་དེ་འདྲ་གསུང་མཁན་མང་པོ་ཡོང་དགོས་ས་རེད། ད་ཡིན་ན་ང་རང་གི་ལྟ་ཚུལ་ཟེར་བ་ར་མཐོང་ཕྱོགས་ཟེར་དུས་ཙ་ནི། ད་ང་ཚོས་ད་ལྟ་དགོན་སྡེ་ཁག་གཅིག་པོ་ནང་ལ་བསམ་བློ་བཏང་པ་ཡིན་ན་ཡང། ད་དགོན་སྡེ་ཁག་དེ་ག་ལེ་ག་ལེ་སྒོ་བརྒྱབ་དགོས་ཡ་འཁེལ་ས་རེད་བསམ་སོང་དེ་འདྲའི་སེམས་འཚབ་ཆགས་འདུག་ཨ། ད་དེ་བརྒྱུད་དུ་ཙང་ན་དགོན་སྡེ་ཁག་དེ་མ་འོངས་པ་ལ་སྒོ་བརྒྱབ་དགོས་ཡ་ཆགས་པ་ཡིན་ན་ད་འགྲེམས་སྟོན་ཁང་ནང་ཆགས་འགྲོ་གི་རེད་དེ་བརྒྱུད་ད་དེ་མི་ཡོང་བ་ལ་ག་རེ་ནུས་པ་བཏོན་ཡ་འདུག་གསུངས་འདུག་ཙང་ནི་ད་བོད་པའི་ནང་ལོགས་ལ་ན་གྲྭ་བ་བྱེད་མཁན་ཡོང་གི་མི་འདུག་ཨ། ད་ལོ་ཕྲུ་གུ་གཅིག་གཉིས་གཅིག་དེ་ཡང་ཕྱི་རྒྱལ་འགྲོ་དེའི་སྒང་ལ་ད།

སྤྲོད་དགོས་དེ་གནད་འགག་ཆེན་པོ་ཆགས་འདུག་བསམ་སོང་ངས་ནམ་རྒྱུན་འདི་དྲན་གི་ཡོད་རེད། དེ་མ་གཏོགས་གཅིག་ལ་ད་ང་ཚོ་མི་དེ་གསོག་དགོས་རེད་ང་ཚོ་མི་ཉུང་ཤས་ཀྱིས་མ་གཏོགས་མེད་ད་དེ་མེད་པ་ཆགས་པ་ཡིན་ན་ཚོགས་པ་འབད་སྒོ་རྒྱབ་དགོས་ཆགས་པ་ཡིན་ན་དེ་ལས་ཀྱང་མི་གཞན་དག་ལ་དེ་སྐད་ཡིག་དེ་སྔོན་མ་ནས་གདོད་མ་ནས་ཁོ་ཧི་མ་ལ་ཡའི་རི་རྒྱུད་དེ་རང་བཞིན་ང་ཚོ་བོད་དང་ཆོས་དང་རིག་གཞུང་ཡུལ་སྲོལ་གོམས་གཤིས་ཚང་མ་གཅིག་པ་ཆགས་སོང་དུས་ཙང་ནས་ད་ལྟའི་ཕྲན་བུའི་ནང་ལོག་མི་འདྲ་བ་རེད་དེ་ཡིན་ན་དོན་དག་རྩ་བའི་ཆ་ནས་གཅིག་པ་ཆགས་སྲོལ་རྒྱུ་མཚན་དེ་དེ་ནི་ངེས་པར་དུ་ཁོ་ཚོ་ལ་འདིས་གང་ཐུབ་ཐུབ་ཀྱིས་ཚུར་བསྡུ་རུབ་བྱས་ནས་འདི་ཚོ་ལ་སློབ་སྦྱོང་སྤྲད་དེ་སོགས་ཀྱིས་ཨ་ནི་ཆེས་གང་ཐུབ་ཐུབ་དེ་རྒྱུ་ཞིག་བྱེད་དགོས་ཡ་དེ་གལ་ཆེན་པོ་འགྲོ་གི་ཆགས་མི་འགྲོ་དེ་བྱས་པ་ཡིན་ན། ལོ་ལྔ་བཅུ་གནས་པ་ཡིན་ན་ལོ་བརྒྱ་གནས་ཡ་ལ་ཏན་ཏན་ཕན་གི་རེད་བསམ་དུས།
ལྷག་པར་དུ་བོད་མིའི་སྒྲིག་འཛུགས་སྲ་བརྟན་དང་རྒྱུན་གནས་ཅི་ཙམ་ཐུབ་པ་དེའི་ཚོད་ཀྱིས་བོད་པའི་ཆོས་དང་རིག་གཞུང་རྒྱུན་གནས་དང་སྲ་བརྟན་ཡོང་བ་ལ་འབྲེལ་བ་ཆེན་པོ་ཞིག་ཆགས་ཡོད་སྐོར་ཡང་གསུང་གི་འདུག། དངོས་གནས་བཙན་བྱོལ་གཞུང་འདི་ངེས་པར་དུ། ད་ཅིག་དེང་སང་གི་དུས་འདི་ལ་དཔེ་ཡག་པོ་ཅིག་ཚགས་ཚུགས་ཡོང་དགོས་དེ་དཔེ་གལ་ཆེན་པོར་འདུག་ཨ།
དེའི་དགའ་སེམས་མེད་པ་ཅིག་ན་དང་པོ་ནི་ཁོ་རང་བསོད་ནམས་དགའ་ས་ཏིས་ཅིག་ཨ་ནི་ཁོ་ག་ལ་བོར་ད་ཅིག། སོ་སོ་གི་གཞུང་དེ་རྒྱལ་ཁབ་གཞན་དག་གི་གཞུང་ནང་བཞིན་མ་ཡིན་གསུངས་འདུག་ས་ནི། ཁོའི་གཞུང་དེ་ལ་དབང་ཚད་དེ་ཡང་ཆ་ཚང་ཟེར་ཡ་དེ། འོག་ནས་ཡང་མ་བརྩིས་སོང་ན་ཡོང་ཡ་ཁག་པོ་རེད་བ། དེ་ཅི་ལྟར་ན་འོག་གི་མི་སེར་ཚང་མ་བློ་དེ་ཡང་དེ་ཙམ་ཅིག

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་བལ་ཡུལ་གྱི་སྲིད་བློན་པ་ར་ཅན་ཌ་མཆོག་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གསུམ་ནས་སུམ་ཅུ་བར་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་སུ་ཕེབས་ཏེ་གཟའ་སྤེན་པའི་ཉིན་བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུ་ཏྲི་བྷུ་ཝན་རྒྱལ་སྤྱིའི་གནམ་ཐང་དུ་ཚུར་འབྱོར་བའི་སྐབས་དེ་ལ་ཁོང་གིས་གསར་འགོད་པ་རྣམས་ལ་ཁོང་ད་རེས་རྒྱ་ནག་ཏུ་ཕེབས་པའི་སྐབས་སུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་སྲིད་བློན་ལི་ཆང་བཅས་དང་ལྷན་དུ་མཇལ་འཕྲད་བཀའ་མོལ་ཞུ་རྒྱུ་བྱུང་བ་དེའི་ཐོག་ནས་ཀོ་ཝིཌ་བཅུ་དགུའི་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱི་རྐྱེན་པས་ས་མཚམས་ཀྱི་ཚོང་འབྲེལ་གྱི་འགག་སྒོ་ཁག་སྒོ་བརྒྱབ་ཡོད་པ་དེ་དག་སྒོ་ཕྱེས་ཏེ་བལ་ཡུལ་དང་རྒྱ་ནག་གཉིས་ཀྱི་དབར་ལ་ས་མཚམས་ནས་ཚོང་འབྲེལ་འགོ་འཛུགས་བྱེད་རྒྱུའི་མོས་མཐུན་བྱུང་ཡོད་པ་ཙམ་དུ་མ་ཟད་ཡུལ་གཉིས་དབར་དེ་སྔ་བཞག་པའི་གྲོས་མཐུན་ཁག་ཞིག་ཀྱང་རིམ་བཞིན་ལག་ལེན་བསྟར་རྒྱུའི་ཞལ་བཞེས་གནང་ཡོད་པ་སོགས་བལ་ཡུལ་དང་རྒྱ་ནག་གཉིས་ཀྱི་འབྲེལ་བ་དེ་ཚད་མཐོ་རུ་གཏོང་ཐུབ་པ་བྱུང་ཡོད་པའི་འགྲེལ་བརྗོད་གནང་གདའ། ཡང་བལ་པོའི་སྲིད་བློན་རྒྱ་ནག་ལ་གཞུང་འབྲེལ་ཕྱོགས་བསྐྱོད་ཕེབས་པ་དང་འབྲེལ་རྒྱ་ནག་དང་བལ་ཡུལ་གཉིས་ཀྱི་ཟུང་འབྲེལ་བསྒྲགས་གཏམ་ཞིག་སྤེལ་བའི་ནང་བོད་དང་བོད་པའི་རྩ་དོན་ནི་རྒྱ་ནག་གི་ནང་སྲིད་ཀྱི་གནད་དོན་རེད་ཅེས་བལ་པོ་གཞུང་གིས་བསྐྱར་དུ་ནན་བརྗོད་བྱས་པ་དང་བལ་པོའི་ས་ཐོག་ཏུ་རྒྱ་ནག་དང་ཁ་བྲལ་གྱི་ལས་འགུལ་སྤེལ་མི་ཆོག་པའི་ཁས་ལེན་བྱས་ཡོད་པའི་གནས་ཚུལ་ཐོན་གདའ། ཡང་དེ་རིང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་སུད་སི་མངའ་སྡེ་ཐུར་གོང་གི་ཁྱབ་ཁོངས་མོན་ཁི་ཝེ་ལིན་ཁུལ་བོད་རིགས་འབྱོར་ཏེ་མི་ལོ་དྲུག་ཅུ་འཁོར་བའི་དུས་དྲན་ནང་མངའ་སྡེ་དང་ས་གནས་ཀྱི་རིམ་པ་གསུམ་གྱི་དབུ་ཁྲིད་ཀྱིས་ཁྱོན་མི་མང་དྲུག་བརྒྱ་ལྷག་མཉམ་ཞུགས་ཀྱིས་དགའ་སེམས་འཁོལ་བའི་ངང་ནས་བོད་མི་ལ་བསྔགས་བརྗོད་གནང་བའི་ལམ་ནས་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་ཐོན། དེ་བཞིན་མཛད་སྒོ་དེའི་སྐོར་མོན་གྷི་ཝེ་ལན་བོད་རིགས་མི་མང་གི་འཐུས་མི་ཟླ་ལགས་ཀྱིས་འགྲེལ་བརྗོད་གནང་གདའ། དེ་རིང་ང་ཚོས་ཀྱི་ཚོགས་པ་ཀྱི་དམིགས་ཡུལ་དེ་ག་རེ་རེད་ཟེར་ན་ནི་སྔོན་མ་ཀྱི་མི་རབས་རྒན་པ་ཚོས་ཀྱི་དཀའ་ལས་བརྒྱབ་བྱས་ཨ་ནི་ད་ལྟ་བར་དུ་ད་གར་སོང་ཡང་གཞུང་བསྟེན་རྒྱུ་དང་ཨ་ནི་སུད་སི་གི་ཡང་ཅིག་གཞུང་དང་མི་མང་ངོས་ནས་ང་ཚོར་མཐུན་རྐྱེན་སྦྱར་ནས་ད་ལྟ་བར་དུ་ད་ཅིག་མི་ཐོག་བཞི་པ་བྱས་སླེབས་འདུག་ག་དེ་ག་བྱས་བྱེད་དུས་ཙམ་པ་གཅིག་གིས་གཅིག་ལ་ཡང་བརྒྱུད་སྤྲོད་བྱེད་ཡ་དེ་གལ་ཆེན་པོ་རེད་བསམ། ད་ནི་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་ནང་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ་རྒྱ་དཀར་ནག་གཉིས་ཀའི་ས་མཚམས་ཁག་གནས་བབ་དང་རྒྱ་དཀར་ནག་གཉིས་ཀ་གི་བོད་མི་མང་པོ་ཞིག་དམག་མི་ལ་བཅུག་བཞིན་ཡོད་པའི་སྐོར་བཅར་འདྲི་ཞུས་པ་ལེའུ་གསུམ་པ་དེ་བློ་བཟང་གིས་ཕྱོགས་བསྒྲིགས་བྱས་པ་གསན་རོགས། དེང་དུས་ཀྱི་རྒྱ་ནག། ཉན་མཁན་རྣམ་པ་ཚོ་ལ་དེ་རིང་ང་ཚོ་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་ནང། རྒྱ་གར་གྱི Global Strat News ཞེས་པའི་གི་འཛམ་གླིང་ཡོངས་ཀྱི་གི་ཐབས་ཇུས་གསར་འགྱུར་ཞེས་པའི་གི་གསར་འགོད་པས། བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ། རྒྱ་དཀར་ནག་གཉིས་ཀྱི་གི་ས་མཚམས་ཀྱི་གནས་བབ་དང། རྒྱ་དཀར་ནག་གཉིས་ཀ་གི་དམག་མི་ནང་ལ་བོད་མི་མང་པོ་ཞིག་བཅུག་བཞིན་པའི་སྐོར་དང། མ་འོངས་པར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་གི་ཡང་སྲིད་སོགས་ཀྱི་གི་གལ་གནད་ཆེ་བའི་གི་གནད་དོན་མང་པོ་ཞིག་གི་ཐོག་ལ། བཅར་འདྲི་ཞུས་པའི་གི་ལེའུ་མཐའ་མ་དེ་རྣམ་པ་ཚོ་ལ་ཞུ་གི་ཡིན། དེ་ཡང་རྒྱ་གར་གི་འཛམ་གླིང་ཐབས་ཇུས་ཀྱི་གསར་འགྱུར་ཞེས་པའི་གསར་འགོད་པ་ཡིས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ། རྒྱ་གར་གྱི་མངའ་སྡེ་ཨ་རུ་ན་ཅལ་གྱི་གནས་བབ་ཐོག་ལ་བོད་མི་དང་བཙན་བྱོལ་བོད་གཞུང་གི་ལྟ་སྟངས་ཅི་འདྲ་ཡོད་མེད་སྐོར་བཅར་འདྲི་ཞུས་པའི་སྐབས། བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ལན་འདེབས་འདི་ལྟར་གནང་ཡོད་པ་རེད། ད་ཨ་རུ་ན་ཅལ་ཁུལ་ལ་ད་རྒྱལ་བ་རིན་པོ་ཆེ་ཡིན་པ་ཡིན་ན་ཕ་གིར་མཛད་འཆར་ཡང་སེ་ཡོང་བསྡད་ཀྱི་ཡོད་རེད་ཆིབས་བསྒྱུར་ཐེངས་མ་དགུ་ཙི་ཅིག་བྱུང་ཡོད་རེད་ཨ་ནི་ག་དུས་ཡིན་པ་ཡིན་ནའི་རྒྱལ་བ་རིན་པོ་ཆེ་ཕ་གིར་ཆིབས་བསྒྱུར་གནང་པའི་སྐབས་ལ་རྒྱལ་བ་རིན་པོ་ཆེ་ལ་ཡ་བདེ་འཇགས་ཀྱི་སྲུང་སྐྱོབ་གནང་ཡ་དེ་རྒྱ་གར་གཞུང་གིས་གནང་གི་ཡོད་རེད། ཡང་རྒྱལ་བ་རིན་པོ་ཆེ་ཕ་གིར་ཕེབས་པའི་སྐབས་ལ། ཅིག་མི་འཛོམས་སྟོང་ཕྲག་བཞི་བཅུ་ལྔ་བཅུ་མཚམས་རེ་སྟོང་ཕྲག་དྲུག་ཅུ་ཙི་ཅིག་གིས་འཛོམས་ཀྱི་ཡོད་རེད་དེ་ཡང་བལ་ཡུལ་ནས་མི་ཡོང་གི་ཡོད་རེད་འབྲུག་ནས་ཡོང་གི་ཡོད་རེད་ཨ་རུ་ན་ཅལ་ཁྱོན་ཡོངས་ནས་ཡོད་རེད་བོད་པ་ཡོད་རེད་རྒྱ་གར་ཡོད་རེད། ཁྱོན་ཡོངས་འདི་འདྲ་འཛོམས་ཀྱི་ཡོད་རེད་འཛོམས་པའི་སྐབས་ལ་ག་དུས་ཡིན་ནའང་ཅིག་གིས་མངོན་གསལ་དོད་པོ་ཅིག་གི་ཐོག་ནས་གནས་སྟངས་ག་རེ་ཆགས་དགོས་རེད་ཟེར་ན་དེའི་ས་ཆ་ཁུལ་གང་ཚང་ཅིག་རྒྱ་གར་གྱི་ཡིན་པ་དེ་མངོན་གསལ་དོད་པོ་རང་བཞིན་ཆགས་འགྲོ་གི་ཡོད་རེད། དེ་ཡིས་ད་རྒྱ་གར་གྱི་གནས་བབ་ད་གསལ་ཤོས་ཅིག་རང་བཞིན་གྱི་དེ་འདྲས་ཅིག་ཆགས་འགྲོ་གི་ཡོད་རེད། ཞུ་རྒྱུ་བྱུང། ཨ་རུ་ནཱ་ཅལ་གྱི་ས་མཚམས་དེའི་ཨ་རུ་ན་ཅལ་ཁོང་རང་རྒྱ་གར་གྱི་ཆ་ཤས་ཡིན་པ་སོང་ཙང་འདི་གི་ས་མཚམས་འདི་བོད་མཉམ་དུ་འཁེལ་གི་ཡོད་རེད་བོད་དང་ས་འབྲེལ་ཆགས་བསྡད་ཡོད་རེད་ཟེར་བྱས་འདི་རྒྱ་གར་མི་རེ་ངོ་རེ་ཚང་མ་གིས་བོད་ས་མཚམས Tibet Border ཟེར་བྱས་ལབ་གི་རེད་མ་གཏོགས China Border China Border ལབ་ན་ལ་དག་གི་མ་རེད། ནི་རྒྱ་གར་གྱི་སྲིད་བྱུས་འཛིན་སྟངས་ད་ལྟ་ཨ་ནི་བོད་རང་སྐྱོང་ལྗོངས་དེ་རྒྱ་མིའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་རེད་ཞེས་བྱས་ལབ་ཀྱི་ཡོད་རེད་འདི་ལབ་ནི་ཨ་རྒྱ་གར་མི་དམངས་ཡང་གཅིག་གི་མགོ་འཐོམས་བསྡད་ཡ་འདྲ་ཆགས་འགྲོ་གི་ཡོད་རེད་ཕྱོགས་གཅིག་ནས་ཕར་ཕྱོགས་དེ་རྒྱ་མིའི་ཆ་ཤས་ལབ་འདུག་ཕྱོགས་གཅིག་ནས་དེ་ཨ་རུ་ན་ཅལ་དེ་ཨ་ནི་རྒྱ་གར་ཆ་ཤས་ལབ་འདུག་ཨ་ནི་ཨ་རུ་ན་ཅལ་གྱི་རྒྱ་གར་ཆ་ཤས་ཆགས་ཡས་དེ་བོད་མཉམ་དུ་ཨ་ནི་ས་ཐིག་རྒྱབ་བྱས་ནི་རྒྱ་གར་ཆ་ཤས་ཆགས་པ་སོང་ཙང་ད་ཕར་ཕྱོགས་དེ་བོད་བརྩི་དགོས་ཀྱི་རེད་ཟེར་ནས་འདི་རྒྱ་གར་རྩིས་ཀྱི་མི་འདུག་བ། བྱས་ཙང་དེ་རྒྱ་གར་སྲིད་བྱུས་ཁོ་རང་རང་གི་ཐོག་ནས་ཨ་རུ་ནཱ་ཅལ་བོད་རྒྱ་གར་གྱི་ས་མཚམས་ཀྱི་ཕར་ཕྱོགས་ལ་བོད་ཡོག་རེད་ཟེར་བྱས་འདི་བོད་ཀྱི་ས་མཚམས་རེད་ཟེར་བྱས་ལབ་དགོས་ཀྱི་རེད། རྒྱ་གར་གྱི་ས་མཚམས་སྲུང་སྐྱོབ་ནང་ལ Indo Tibetan Border Police ཞེས་བྱས་རྒྱ་གར་དང་བོད་ས་མཚམས་ཀྱི་མཐའ་སྲུང་དམག་མི་ཞེས་བྱས་ལབ་ཀྱི་མི་འདུག་བས། བྱས་ཙང་འདི་གནད་འགག་ཅིག་ཐོག་ནས ITBP བྱས་བྱས་བཞག་དགོས་ཡག་གི་རྒྱུ་མཚན་ཅིག་ཡོག་རེད་འདི་རྒྱ་གར་གཞུང་དང་མི་མང་གིས་ག་རེ་བྱས་ནས་མགོ་ཚོས་ཀྱི་ཡོག་མ་རེད་ཞེས་བྱས་བཀའ་འདྲི་ཞུ་རྒྱུ་བྱུང། ཡང་རྒྱ་གར་གྱི་གསར་འགོད་པས་བོད་རང་བཙན་ཐབས་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ། རྒྱ་ནག་གཞུང་གི་ཕྱོགས་ནས་བོད་མི་མང་པོ་ཞིག་རྒྱ་མིའི་དམག་མི་ནང་ལ་བཅུག་བཞིན་ཡོད་པ་དང། རྒྱ་གར་གྱི་ཕྱོགས་ནས་ཡང་བོད་མི་མང་པོ་ཞིག་རྒྱ་གར་གྱི་དམག་མི་ནང་ལ་བཅུག་བཞིན་ཡོད་དུས། མཐའ་མ་དེ་ལ་ས་མཚམས་ཁུལ་གྱི་གནས་སྟངས་དེ་ཅི་འདྲ་ཞིག་ཆགས་ཀྱི་ཡོད་མེད་སྐོར་བཅར་འདྲི་ཞུས་པའི་སྐབས། བོད་རང་བཙན་ཐབས་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ལན་འདེབས་འདི་ལྟར་གནང་ཡོད་པ་རེད། རྒྱ་ནག་གིས་ད་ལྟ་མཐའ་མཚམས་དམག་མིའི་ནང་ལ་བོད་པ་བཅུག་གི་ཡིན་ཞེས་བྱས་དམིགས་བསལ་གྱི་ཁྱབ་བསྒྲགས་བྱས། རྒྱ་བསྒྲགས་བོད་བསྒྲགས་བྱེད་ཡ་དེ་གྷལ་ཝན་ལུང་གཞུང་གི་ནང་ལ་གདོང་གཏུག་བྱུང་བའི་གནས་ཚུལ་གཞུག་ལ་ཡག་བྱུང་སོང་ང། འདིའི་ནང་ལ་རྒྱ་མི་གིས་ཁྱབ་བསྒྲགས་ག་ཚོད་བྱེད་ཀྱི་ཡོད་ནའང་འདི་ནང་ལ་ཡང། རྒྱ་ནག་གི་བཅིངས་འགྲོལ་དམག་ནང་གི་ཆ་ཤས་ཡིན་ཞེས་བྱས་འདི་རྩ་བ་ཉིད་ལབ་ཀྱི་མི་འདུག་བ། PLA ལབ་ཡས་རྒྱ་ནག་གི་བཅིངས་འགྲོལ་དམག་གི་ཆ་ཤས་ཡིན་ཞེས་ཇི་ལྟར་ལབ་ཀྱི་མི་འདུག་བ། ག་དུས་ཡིན་ནའང་འདི་དམིགས་བསལ་གྱི་དམག་མི་ཡིན་ཞེས་བྱས། དབྱིན་ཇིའི་ནང་ལོགས་ལ Militia ལབ་པའི་ཅིག་ད་དམག་མི། ཅིག་སོ་སོའི་འདོད་པ་བཞིན་དུ་འདེམས་སྒྲུག་བྱས་ཨ་ནི་འདོད་པ་བཞིན་དུ་བེད་སྤྱོད་བཏང། བྱེད་ཡ་དེ་འདྲས་ཅིག་རེད་འདུག་སེམས་ཁྲལ་ལབ་དགོས་འདུག་བ། འདི་དམག་མི་འདིས་འདེམས་སྒྲུག་བྱེད་ཡིན་ཞེས་ལབ་པའི་སྐབས་ལ། ཡིན་གཅིག་མིན་གཅིག་ཁྱབ་བསྒྲགས་བྱེད་ཡ་གཙོ་བོ་འདི་ག་རེ་ལབ་འདུག་ཟེར་ན་ཁོ་ཚོ་ལ་ཁེ་བཟང་ཞེ་པོ་ཅིག་ཡོད་རེད་ཐོབ་ཐང་མང་པོ་ཅིག་ཡོད་རེད་ཞེས་བྱས་འདིས་ཡང་སེ་ལབ་བསྡད་ཀྱི་འདུག་འདིའི་ཐོག་ནས་ངས་དོན་དག་ཁོ་ཚོའི་གི་ཀུན་སློང་འདི་ག་རེ་མཐོང་གི་འདུག་ཟེར་ན། ཐོབ་ཐང་མང་པོ་ཡོད་པའི་གི་ཡང་ན་ཁེ་བཟང་མང་པོ་ཡོད་པའི་གི་ཅིག་བཤད་དགོས་ཡ་འདིས་རྒྱ་གར་གི་དམག་མིའི་ནང་ལ། བོད་པའི་དམག་མི་ལ་ཡང་ཐོབ་ཐང་ཆ་ཚང་མེད་པ་སོང་ཙང་རྒྱ་གར་ནང་ལ་ཡོད་པའི་བོད་པའི་དམག་མི་ལ་སེམས་ཀྱི་ཐོག་ནས་དམག་ཅིག་གི་ཇུས་ཅིག་གི་ཐོག་ནས་སེམས་ཤུགས་བཅག་ཡས་ཀྱི་ཐབས་ཤེས་འདི་འདྲས་ཅིག་མེད་འགྲོ་ཞེས་བྱས་ངས་འདི་འདྲས་ཅིག་བསམ་དེ་འདུག་གལ་སྲིད་ད་ཕར་ཕྱོགས་ནས་དངོས་སུ་བོད་པ་མཐའ་མཚམས་དམག་མི་ལ་ཡང་བེད་སྤྱོད་བཏང་བ་ཡིན་ན་མཐའ་མ་བོད་དང་རྒྱ་གར་གྱི་ས་མཚམས་ལ་བོད་པའི་དམག་མི་ཕྱོགས་གཉིས་ཆ་ནས་གདོང་དང་གདོང་ཐུག་དགོས་པའི་གནས་སྟངས་འདི་འདྲའི་ཆགས་ནས་གཅིག་གིས་གཅིག་གི་བསད་རེས་བཏང་ཡག་གི་གནས་སྟངས་འདི་འདྲའི་ཆགས་བྱས། རྒྱ་གར་དང་རྒྱ་མི་གཉིས་ལྟ་བསྡད་ཡ་དེ་འདྲའི་གི་གནས་སྟངས་ཆགས་མི་སྲིད་པ་མ་རེད་བྱས་ཙང་འདི་ང་སེམས་ཁྲལ་ཏན་ཏན་འདུག་ཡིན་པས་ནས་ང་ཚོ་ཡང་སེ་བོད་ལ་ཕར་ཨ་ནི་ལན་ག་རེ་བསྐུར་གྱི་ཡོད་ཟེར་ན། ང་ཚོ་འདི་རྒྱ་གར་ལ་ཡོད་རེད་བོད་གཞུང་འདི་ཚུགས་བསྡད་ཡོད་རེད་རྒྱལ་བ་རིན་པོ་ཆེ་བསྡད་ཡོད་རེད་འདི་འདྲ་སོང་ཙང་བོད་ཀྱི་ས་ནས་རྒྱ་གར་ལ་ཚུར་མེ་མདའ་ག་འདྲས་རྒྱག་གི་ཡིན་པ་ཞེས་བྱས་ང་ཚོས་ཡང་སེ་དེ་འདྲའི་ལན་འདེབས་ལན་གཏོང་གི་ཡོད་ཞེས་བྱས་ཞུ་རྒྱུ་བྱུང། མཐའ་མ་དེ་ལ་རྒྱ་གར་གྱི་གསར་འགོད་པས། མ་འོངས་པར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་གི་ཡང་སྲིད་ཀྱི་གནས་བབ་དེ་ཇི་འདྲ་ཞིག་ཆགས་ཀྱི་ཡོད་མེད་སྐོར་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ་བཅར་འདྲི་ཞུས་པའི་སྐབས་ཁོང་གིས་ལན་འདེབས་འདི་ལྟར་གནང་ཡོད་པ་རེད། ང་ཡང་ད་འདྲ་ཞུ་བའི་ལ་ཡང་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་བལྟས་པ་ཡིན་ན་འདི་ལ་ཡང་ཅིག་དོགས་པ་རྣམ་རྟོག་དེ་འདྲའི་གང་ཡང་ཡོད་མ་རེད། རྒྱལ་བ་རིན་པོ་ཆེ་སྐུ་སྒེར་ངོས་ནས་ཐག་གཅོད་ག་རེ་གནང་པ་འདི་མཐའ་མའི་ཐག་གཅོད་རེད། བོད་ནང་ལ་ཡོད་ནའི་རེད་བོད་ཕྱི་ལ་ཡོད་ནའི་རེད་ང་རང་ཚོ་བོད་པ་ཚང་མས་རྒྱལ་བ་རིན་པོ་ཆེ་ལ་ཡར་དད་པ་དམ་ཚིག་བརྟན་པོ་རེད། རྒྱལ་བ་རིན་པོ་ཆེའི་ཡང་སྲིད་བཀའ་མོལ་གནང་ཡ་གཅིག་སྔོན་མ་ནས་གསལ་པོ་གཅིག་ག་རེ་གནང་སོང་ན། དུས་གཅིག་ལ་ཨ་ནི་ཚིག་ཐོག་ལ་བཀོད་བྱས་ཡིག་ཐོག་ལ་བཀོད་པའི་གི་བཀའ་ལུང་འདི་འདྲ་ཅིག་བཞག་གི་རེད་དེ། ད་ང་ཚང་མ་ལ་ཡང་ཐ་མའི་ཐག་ཆོད་རང་ཆགས་འགྲོ་གི་རེད། བྱས་ཙང་རྒྱལ་བ་རིན་པོ་ཆེའི་ཐ་མའི་ཐག་གཅོད་ག་རེ་གནང་པ་དེ་རྒྱལ་བ་རིན་པོ་ཆེ་སྐུ་སྒེར་ངོས་ནས་ཐ་མའི་ཐག་གཅོད་ག་རེ་གནང་པ་དེ་ག་རང་ལ་ཡང་ང་ཚང་མས་བརྩི་གི་རེད། ལྷག་པར་དུ་ཧི་མ་ལ་ཡའི་རི་རྒྱུད་ནང་ལ་ཡོད་པའི་མི་རིགས་སྣ་མི་འདྲ་མང་པོ་རེད། དགོན་པ་ཁག་གི་ཚོགས་སྡེ་རེད། བླ་མ་བླ་སྤྲུལ་ཁག་གི་ཚོགས་སྡེ་རེད་ཚང་མས་གི་རྒྱ་གཞུང་ལ་ཡང་རེ་སྐུལ་ཞུས་ནས་རྒྱལ་བ་རིན་པོ་ཆེའི་མ་འོངས་པའི་ཡང་སྲིད་དེ་རྒྱལ་བ་རིན་པོ་ཆེ་ཐུགས་ཐག་ག་རེ་གཅོད་པ་དེ་ག་རང་ལ་ཡང་མཐའ་མའི་ཐག་གཅོད་བརྩི་རོགས་བྱེད་ཅེས་བྱས་འདི་འདྲའི་ཞུ་འབུལ་བྱས་ཡོད་རེད་ཨ་རི་ཡིན་པའི་ནས་གྲོས་ཚོགས་གོང་འོག་གཉིས་ཆ་ནང་ལ་ཡང་རྒྱལ་བ་རིན་པོ་ཆེ་གི་མཐའ་མའི་ཐག་གཅོད་ག་རེ་གནང་པ་དེ་ག་རང་ལ་ཡང་བརྩི་བཀུར་ཞུ་གི་ཡིན་ཞེས་བྱས་འདི་འདྲའི་གྲོས་ཆོད་བཞག་ཡོད་རེད། བྱས་ཙང་ད་ང་ཚང་མ་བལྟས་པ་ཡིན་ན་ད་རྒྱལ་བ་རིན་པོ་ཆེ་ཐུགས་འདོད་ག་རེ་མཐའ་མའི་ཐག་ཆོད་ག་རེ་གནང་བ་དེ་དག་རང་མཐའ་མའི་ཐག་ཆོད་རང་ཆགས་འགྲོ་གི་རེད་དེ་ལས་རྒྱ་ནག་གི་བཀག་འགོག་ཅིག་དང་ཇུས་གཏོགས་རྩ་བ་ཉིད་ནས་ཡོང་དགོས་ཡོད་མ་རེད་ཟེར་ཅེས་དེ་འདྲའི་ཅིག་ཞུ་རྒྱུ་བྱུང། ད་ཡིན་པ་ཡིན་ནས་ད་ལྟ་རྒྱལ་བ་རིན་པོ་ཆེའི་མ་འོངས་པའི་ཡང་སྲིད་དེ་ད་ད་འདྲའི་གནས་སྟངས་བལྟས་པས་ན་ད། བོད་པ་གཅིག་པུ་གིས་སེམས་ཁྲལ་བྱེད་ཡ་དང་ཅིག་ལྟ་དགོས་ཡ་དེ་གཅིག་པུ། བོད་པ་གཅིག་པུ་གིས་ལྟ་བསྡད་ཡ་ཅིག་རེད་མི་འདུག་ཨ་རི་ཡིན་པའི་ནས་སེམས་ཁྲལ་ཞེ་པོ་ཅིག་བྱེད་དགོས་ཡ། འདུག་ད་འདི་ནང་བཞིན་རྒྱ་གར་གིས་དོ་སྣང་དངངས་འཚབ་ཐོག་ནས་དོ་སྣང་ད་བྱེད་དགོས་ཡ་དེ་འདྲས་ཅིག་ཡོད་རེད་རྒྱ་མི་ད་འདི་ལས་ལྷག་ག་ཅིག་སེམས་ཁྲལ་བྱེད་དགོས་ཡ་དེ་འདྲས་ཅིག་ཡོད་རེད། དཀར་ན་ད་འདི་ཚང་མ་དེ་ཅིག་རྒྱལ་སྤྱིའི་གི་གནས་སྟངས་གནད་དོན་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། བོད་པའི་གི་གནད་དོན་རྒྱལ་བ་རིན་པོ་ཆེའི་ཡང་སྲིད་འདི། རྒྱལ་སྤྱིའི་གི་གནད་དོན་གལ་ཆེན་པོ་དེ་འདྲས་ཅིག་ཆགས་བསྡད་ཡོད་རེད། ཡིན་པ་ནི་ད་ད་འདྲ་ང་ཚོ་རྒྱལ་བ་རིན་པོ་ཆེས་བཀའ་སློབ་གནང་སྟངས་ཅིག་བལྟས་པས་ན་རྒྱལ་བ་རིན་པོ་ཆེས་ཡང་སྲིད་ད་ལྟ་ཉིད་ནས་ག་རེ་གསུང་གི་འདུག་ཟེར་ན་མ་འོངས་པ་ད་དུང་ལོ་བཅོ་ལྔ་ཉི་ཤུ་བཞུགས་གི་ཡིན་ཟེར་བྱས་དེ་འདྲས་ཅིག་གི་བཀའ་ཕེབས་བསྡད་ཀྱི་འདུག་ཨ་ནི། རྒྱལ་བ་རིན་པོ་ཆེས་ད་ཅིག་པཱ་ར་ལི་ཡ་ཙམ་འདྲས་ཨ་ནི་སྐུ་རྩེད་དང་སྦྲགས་ནས་ཨ་ནི། ད་རྒྱ་གར་འབོད་ཅིག། དགུང་ལོ་མང་བཞུགས་གི་རེད་པས་ཡང་ན་རྒྱ་ནག་དམར་ཤོག་ཚོགས་པ་མང་བཞུགས་གི་རེད་པས་ལྟ་ཆོག་ཞེས་བྱས་དེ་འདྲའི་གི་སྐུ་རྩེད་གནང་གི་འདུག་ཡིན་ནས་ད་མཐའ་མའི་ཐག་ཆོད་དེ་རྒྱལ་བ་རིན་པོ་ཆེའི་སྐུ་སྒེར་ནས་མཐའ་མའི་ཐག་ཆོད་ག་རེ་གནང་པ་དེ་མཐའ་མ་རང་ཆགས་འགྲོ་གི་རེད་ཞེས་བྱས་ཞུ་གི། ཉན་མཁན་རྣམ་པ་ཚོས་ད་རིང་ང་ཚོ་དུས་ཚོད་ཀྱི་རྐྱེན་པས་དུས་འདུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་འདི་འགོད་ཚང་འདི་ན་དགའ་གི་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོའི་ལས་རིམ་ཉན་པ་ལ་བཀའ་དྲིན་ཆེ། ཅིང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བཅས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ། ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ལས་རིམ་གསན་པར་ཐུགས་རྗེ་ཆེ།